ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan ཐོག་བསྐྱོད་རོགས། སྲིད་སྤྱི་གཉིས་ཀྱི་སྔོན་འགྲོ་ཡི་འོས་བསྡུ་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཕྱི་ཟླ་དང་པོ་ཚེས་གསུམ་ཉིན་གནང་རྒྱུ་ཡིན་སྐོར་གསལ་བསྒྲགས་གནང་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་ཕྱི་ཟླ་དགུ་པ་ཚེས་ཉི་ཤུ་རྩ་བརྒྱད་ཉིན་བཙན་བྱོལ་བོད་མི་ཡི་དབུས་འོས་བསྡུ་ལྷན་ཁང་གིས་གསར་འགོད་ལྷན་ཚོགས་ཞིག་བསྐོངས་ཏེ། བཙན་བྱོལ་བོད་མི་ཡི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཡི་སྲིད་སྤྱི་གཉིས་ཀྱི་སྔོན་འགྲོ་ཡི་འོས་བསྡུ་དེ་བཞིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཕྱི་ཟླ་དང་པོ་ཚེས་གསུམ་དང་དངོས་གཞི་ཡི་འོས་བསྡུ་དེ་བཞིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཕྱི་ཟླ་བཞི་པ་ཚེས་བཅུ་གཅིག་ཉིན་གནང་རྒྱུ་ཡིན་སྐོར་གསལ་བསྒྲགས་གནང་འདུག་དབུས་འོས་བསྡུ་ལྷན་ཁང་གི་འགན་འཛིན་པད་ཟུར་དབང་འདུས་ཚེ་རིང་ལགས་ཀྱིས།
བོད་མིའི་སྒྲིག་འཛུགས་སྲིད་སྐྱོང་གི་སྔོན་འགྲོའི་འོས་བསྡུ་ཆེན་མོའི་དུས་ཚོད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་སྤྱི་ཟླ་དང་པོའི་ཚེས་གསུམ། བོད་མིའི་སྒྲིག་འཛུགས་སྲིད་སྐྱོང་གི་དངོས་གཞི་འོས་བསྡུ་ཆེན་མོའི་དུས་ཚོད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་སྤྱི་ཟླ་བཞི་པའི་ཚེས་བཅུ་གཅིག། བོད་མིའི་སྒྲིག་འཛུགས་ཀྱི་འདེམས་ཐོན་སྲིད་སྐྱོང་གསར་འགོད་གསལ་བསྒྲགས་བྱ་རྒྱུ། བྱ་རྒྱུའི་དུས་ཚོད་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་སྤྱི་ཟླ་ལྔ་པའི་ཚེས་བཅུ་བཞི། དབུས་འོས་བསྡུ་ལྷན་ཁང་གིས་གལ་སྲིད་སྲིད་སྐྱོང་གི་སྔོན་འགྲོ་ཡི་འོས་བསྡུའི་ནང། གྲངས་ཚད་གཅིག་གྱུར་ཡིན་པའི་འོས་གཞི་གཉིས་པ་གཉིས་ཐོན་ཚེ། ཁྱོན་འོས་མི་གསུམ་འདོན་རྒྱུ་དང། ཡང་འོས་གཞི་དང་པོ་ནང་གྲངས་ཚད་གཅིག་པ་ཅན་གཉིས་ཐོན་ཚེ་དེ་གཉིས་པོ་དངོས་གཞི་ཡི་འོས་མིར་ཐག་གཅོད་ཞུ་རྒྱུའི་སྐོར་འགྲེལ་བརྗོད་གནང་འདུག། སྲིད་སྐྱོང་གི་དངོས་གཞིའི་འོས་གཞི་གཉིས་ལས་མ་ཉུང་བ་གསལ་བསྒྲགས་བྱེད་དགོས་ཞེས་པའི་དགོངས་དོན་བཞིན་དབུས་འོས་བསྡུ་ལྷན་ཚོགས་ནས་འོས་གཞི་འདོན་ཕྱོགས་དང་འབྲེལ་བའི་འོས་གཞིའི་དོན་ཚན་ཁག་ལ་ཞིབ་འཇུག་གིས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་གི་དངོས་གཞིའི་འོས་གཞི་གྲངས་གཉིས་ལ་གཏན་འབེབས་ཐག་གཅོད་ཞུས་པ་ཡིན། གཉིས་པ་དེ་ལ་ཡ་གལ་ཏེ་གྲངས་ཚད་གཅིག་གྱུར་གྱི་དངོས་གཞིའི་འོས་གཞི་གཉིས་པ་གཉིས་ཐོན་ཚེ་འོས་གཞི་གསུམ་འདོན་རྒྱུ། གསུམ་པ། གལ་ཏེ་དངོས་གཞིའི་འོས་གཞི་དང་པོ་གྲངས་ཚད་གཅིག་གྱུར་གཉིས་ཐོན་ཚེ་དེ་གཉིས་ལ་འོས་གཞིར་ཐག་གཅོད་ཞུ་བའི་གསར་འགོད་གསལ་བསྒྲགས་སུ་དབུས་འོས་བསྡུ་ལས་ཁུངས་ནས་ཟིན་ཐོ་ཞིང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཡི་སྲིད་སྤྱིའི་འོས་བསྡུ་ཆེན་མོ་ཡི་དེབ་སྐྱེལ་ཐོ་འགོད་དེ། ཟླ་འདི་ཡི་ཕྱི་ཚེས་གཅིག་ནས། ཟླ་བཅུ་པ་ཚེས་བཅོ་ལྔ་བར་གནང་གི་ཡོད་པ་དང། ཕྱི་ཚེས་ཉི་ཤུ་རྩ་བཞི་བར་ས་གནས་ཁག་སུམ་ཅུ་ཙམ་ནས་ད་བར་དེབ་སྐྱེལ་ཐོ་འགོད་ཟིན་པའི་མི་གྲངས། སུམ་ཁྲི་དྲུག་སྟོང་སུམ་བརྒྱ་དྲུག་ཅུ་རེ་བདུན་བྱུང་ཡོད་འདུག་པ་དང། ད་དུང་མུ་མཐུད་ཕྱི་ཟླ་བཅུ་པའི་ཚེས་བཅོ་ལྔ་བར་གནང་རྒྱུ་ཡིན་ཞིང། ཕྱི་ཟླ་བཅུ་པ་ཚེས་བཅུ་དྲུག་ནས་ཚེས་སུམ་ཅུ་བར། མིང་གཞུང་སྣོན་འཕྲི་སོགས་གནང་རྒྱུ་ཡིན་སྐོར་འགྲེལ་བརྗོད་གནང་འདུག། ད་ལྟ་ཕྱི་ཚེས་ཉི་ཤུ་རྩ་བཞི་བར་དུ་ལ་ང་ཚོས་ཀྱི་ཏག་ཏག་དེབ་འགོད་ཟིན་པའི་ཀྱི་གནས་སྟངས་དེ་བསྡུ་རུབ་ལ་བསྡུ་ཟིན་ཞུས་ཡིན་འདིའི་ནང་ལོགས་ལ་བྱས་པ་ཡིན་པས་ན་ཨནི་ས་གནས་ཁག་སུམ་ཅུ་ཙམ་གཅིག་གི་བསྡུ་ཟིན་འབྱོར་སོང་འདི་འབྱོར་བའི་ནང་ལོགས་ལ་ཨནི་གང་ལྟར་གཅིག་གི་ད་ལྟ་བར་དུ་འོས་འཕེན་པ་སུམ་ཁྲི་དྲུག་སྟོང་སུམ་བརྒྱ་དྲུག་ཅུ་རེ་བདུན་ཨནི་བསྡུ་ཟིན་ནས་དེབ་འགོད་ཟིན་ཤག་ཨནི་དོན་དག་ཡིན་པས་ན་ད་ལྟ་དུས་ཚོད་ཉིན་གཅིག་རུ་བཅུ་པའི་ཚེས་བཅོ་ལྔ་བར་དུ་ལ་ཡོད་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཕྱི་ཟླ་བཞི་པ་ཚེས་བཅུ་གསུམ་ནས་བཅུ་དགུ་བར་ས་གནས་ཁག་ནས་འོས་བསྡུ་ཡི་གྲུབ་འབྲས་གསལ་བསྒྲགས་གྲུབ་པ་གནང་གཏན་འཁེལ་ཡོད་པ་དང། ཕྱི་ཟླ་ལྔ་པ་ཚེས་བཅུ་བཞི་ཉིན། གསར་དུ་འདེམས་ཐོན་བྱུང་བའི་སྲིད་སྐྱོང་དང། བོད་མི་མང་སྤྱི་འཐུས་རྣམ་པ་ཡི་མཚན་གཞུང་གསལ་བསྒྲགས་བྱ་རྒྱུ། ཕྱི་ཟླ་ལྔ་པ་ཚེས་སུམ་ཅུ་ཉིན། བོད་མི་མང་སྤྱི་འཐུས་སྐབས་བཅུ་བདུན་པའི་དམ་འབུལ་མཛད་སྒོ་འཚོགས་རྒྱུ་ཡིན་འདུག། ཡང་དབུས་འོས་བསྡུ་ལྷན་ཁང་གི་འགན་འཛིན་པད་ཟུར་དབང་འདུས་ཚེ་རིང་ལགས་ཀྱིས། ཟླ་འདིའི་ཕྱི་ཚེས་ཉེར་བཞི་ཉིན་མིང་ཚུལ་ཁྲིམས་བསྟན་པ་ཟེར་བ་ཞིག་གིས་ངོ་དེབ་ཐོག་གོང་ས་མཆོག་གི་བཀའ་ཡིག་དང་བཀའ་ཐམ་རྫུན་བཟོ་བྱས་ནས་བརྒྱུད་འགོད་བྱས་པར་མཐའ་གཅིག་ཏུ་ངོ་རྒོལ་དང་བློ་ཕམ་ཡོད་སྐོར་འགྲེལ་བརྗོད་གནང་འདུག། དབུས་འོས་བསྡུ་ལས་ཁུངས་ནས་ཤེས་གསལ་བྱས་པ་ཡིན་པའི་ན་ཉིས་སྟོང་ཉི་ཤུ། སྤྱི་ཟླ་དགུ་པའི་ཚེས་ཉི་ཤུ་གི་ཕྱི་དྲོ་ཕྱག་ཚོད་བདུན་དང་སྐར་མ་ལྔ་ཡི་ཐོག་ལ་ཡཱ་ནི། ཚུལ་ཁྲིམས་བསྟན་པ་ཟེར་ཡ་ཅིག་གི་ངོ་དེབ་བརྒྱུད་ནས་ཡཱ་ནི་ང་རང་ཚོ་གི་འདི་ཕྱི་གཉིས་ཀྱི་སྐྱབས་གནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་ཤོག་དང་ད་ག་ནང་བཞིན་སྦུག་དམ་རྫུན་བཟོ་དང་བརྐུས་བྱེད་བྱས་ནས་དེ་འབྲེལ་གྱི་གནད་དོན་ནང་ལོ་ག་འདྲ་སྤེལ་ཏེ་ཚབས་ཆེན་གྱི་གནད་དོན་ཐབས་རྡུགས་ཅིག་འདུག་སེ་བྱུང་ཡོད་པ་རེད་འདི་རྣམ་པ་ཚང་མས་མཁྱེན་གྱི་ཡོད་རེད་བྱས་ཙམ་པ་ལི་ཡ་འདི་ལི་ཡ་ད་ག་འདྲ་དབུས་འོས་བསྡུ་ལས་ཁུངས་ཀྱི་ངོས་ནས་ངོ་རྒོལ་མཐའ་གཅིག་ཏུ་ཞུ་བ་ཡིན། འདི་ང་ཚོས་ངོ་རྒོལ་ཞུ་བ་ཡིན་ཟེར་ནས་ཞུས་པ་ཙམ་ཅིག་གིས་གནད་དོན་འདི་འགྲིག་ཡ་མཁན་མི་འདུག་བྱས་ཙམ་པ་ལི་ཡ་འདིའི་ཐོག་ལི་ཡ་ཚེས་ཉི་ཤུ་རྩ་གཅིག་ཞོགས་པ་རང་ལི་ཡ་དཔལ་ལྡན་དགའ་ལྡན་ཕོ་བྲང་ལི་ཡ་ཆེད་བཅར་ཞུས། ད་ག་ནང་བཞིན་འདིའི་ཕྱི་དྲོ་རང་ལི་ཡ་ད་ག་འདྲ་བ་འདི་བཀའ་ཤག་ལི་ཡ་ཨིན་ག་འདྲ་འདུག་སེ་སྙན་སེང་ཞུས་བྱས་བྱས་ནས་ཨིན་ག་འདྲ་གནད་དོན་འདི་ད་ག་འདྲ་ཅིག་གི་ང་ཚོ་བོད་མི་སྤྱི་རེད་ལྷག་པར་དུ་ད་ག་འདྲ་ཅིག་གི་དངོས་གནས་དྲང་གནས་ཕ་གི་ལི་ཡ་འཛམ་བུ་གླིང་ཁྱོན་ཡོངས་ཀྱི་ཐོག་ལི་ཡ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་མཐོང་ག་འདྲས་ཡོད་མེད་དེ་ང་ཚང་མས་ཤེས་གསལ་རེད་ཨིན་འདི་འདྲས་ཅིག་ཨིན་ག་འདྲ་ཅིག་གི་རྫུན་བཟོ། བརྐུས་བྱེད་བྱེད་ཡག་གི་གནད་དོན་འདི་གས་དེ་ལྟ་བས་འདི་ལས་ཕལ་ཆེར་བྱ་བ་ཚབས་ཆེ་བའི་རིགས་ཅིག་ང་ཚོས་འདུག་སེ་མཐོང་གི་མི་འདུག་འདི་འདྲས་ཡིན་དུས་ཙམ་པར་ད་འདི་བྱེད་གཏེ་རང་སུ་ཡིན་པའི་ནས་འདི་གས་དེ་ལྟ་སྟེ་རྩད་གཅོད་མཐིལ་ཕྱིན་པ་བྱས་ཤེས་བྱས་ནས་འདི་ལ་ཡར་ད་ག་འདྲ་ཁྲིམས་འགལ་གྱི་གནས་སྟངས་ག་རེ་ཆགས་པ་ཡིན་ནས་འདི་ང་ཚོ་གནང་དགོས་འདུག་ཞེས་བྱས་ནས་འདུག་སེ་སྙན་སེང་སྒྲོན་ཡག་འདུག་སེ་བྱུང་སོང་ཨ་ནི་འོས་བསྡུ་ལས་ཁུངས་ཀྱི་ངོས་ནས་ཡིན་པའི་ནས་བྱ་ར་གནས་ད་རུང་འདུག་སེ་ཞུ་མུས་ཡིན་བྱས་ཙམ་པ་ལི་ཡ་འདི་ད་གང་འདྲ་ཅིག་ང་ཚོ་བོད་རྒྱལ་ཁབ་ཀྱི་ལོ་རྒྱུས་ནང་ལོགས་ལི་ཡ་ད་གང་འདྲ་ཅིག་གི་ཕལ་ཆེར་ད་ལྟ་བར་དུ་བྱུང་མ་མྱོང་བ་ཅིག་གི་གནད་དོན་ཅིག་ཐབས་སྐྱོ་པོ་ཅིག་འདུག་སེ་བྱུང་བ་རེད་འདི་ལི་ཡ་ང་ཚོའི་ད་གང་འདྲ་ཅིག་གི་བློ་ཕམ་དང་ངོ་རྒོལ་ཡོད་ཞེས་འདི་ཞུ་བ་ཡིན། དབུས་འོས་བསྡུ་ལྷན་ཁང་གིས་བཙན་བྱོལ་བོད་མི་ཡི་སྒྲིག་འཛུགས་ཀྱི་སྲིད་སྐྱོང་དང་བོད་མི་མང་སྤྱི་འཐུས་རྣམ་པ་ཡི་འོས་བསྡུ་ཆེན་མོ་འདི་ནི་ཧ་ཅང་གནད་འགག་ཆེན་པོ་དང་གལ་ཆེན་པོ་ཡིན་པར་བརྟེན་དེའི་ནང་མཉམ་ཞུགས་སླད་མིང་གཞུང་དེབ་འགོད་ནི་མེད་དུ་མི་རུང་བ་ཆགས་ཡོད་སྐོར་འགྲེལ་བརྗོད་གནང་འདུག། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།